ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་དགུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བདུན་པའི་ཚེས་ཉེར་བདུན་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང།

ཡུ་གུར་བའི་ཆོས་དད་རང་དབང་རྡོག་རོལ་གཏོང་བཞིན་ཡོད་པའི་གནས་ཚུལ་ཐོན་གདའ། དེའང་རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཚོའི་ཆོས་དད་རང་དབང་རྩིས་མེད་རྡོག་རོལ་ཚབས་ཆེན་བཏང་ནས་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་དམ་བསྒྲགས་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་གདའ། Tibet's Rights Collective ཟེར་བའི་རྒྱ་གར་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་བོད་ཀྱི་ཐོབ་ཐང་ཞིབ་འཇུག་ཚོགས་པས་ད་རེས་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་ལྔ་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གཞུང་གིས་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཚོའི་ཆོས་དད་རང་དབང་རྩིས་མེད་རྡོག་རོལ་གཏོང་བཞིན་པ་དང་ཞོར་དུ་རང་གི་དྲིལ་བསྒྲགས་ཀྱི་ཆེད་དུ། ཤར་ཏུར་ཀི་སི་ཐན་དང་བོད་ནང་གི་གནས་ཆེན་ཁག་ལ་ཡུལ་སྐོར་བ་མང་པོ་བཏང་ནས་བེད་སྤྱོད་གཏོང་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། ཡང་གནས་ཚུལ་ནང་དཔེར་ན་ཤར་ཏུར་ཀི་སི་ཐན་གྱི་ཨི་ཏི་ཀཱ་ཟེར་བའི་ཕྱག་འཚལ་སའི་ལྷ་ཁང་དེ་ནི། ཡུ་གུར་ཁ་ཆེ་མི་རིགས་རྣམས་ཀྱི་ཆོས་བྱེད་སའི་ས་གནས་གལ་ཆེ་ཞིག་ཡིན་པ་དང་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་སྟེ་རྒྱ་ནག་གཞུང་གིས་ས་གནས་དེའི་ཆོས་ཕྱོགས་དང་རིག་གཞུང་ཐོག་དྲག་གནོན་གྱི་ལས་འགུལ་སྤེལ་སྐབས་ཕྱག་འཚལ་སའི་ལྷ་ཁང་དེ་སྒོ་བརྒྱབ་ཡོད་པ་དང་ཡུ་གུར་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་བཤད་པ་ལྟར་ན་ཤར་ཏུར་ཀི་སྟན་ནང་གི་ཁ་ཆེའི་ཕྱག་འཚལ་སའི་ལྷ་ཁང་ཆིག་ཁྲི་དྲུག་སྟོང་ལྷག་སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་སྟེ་སྒོ་བརྒྱབ་ཚར་ཡོད་པ་དང་མང་པོ་གཏོར་བཤིག་བཏང་ཡོད་པའི་སྐོར་གསུངས་གདའ། ཡིན་ནའང་ད་ཆ་རྒྱ་ནག་གཞུང་གིས་རིག་གཞུང་གི་ཤུལ་བཞག་དེ་དག་སྲུང་སྐྱོབ་བྱེད་བཞིན་ཡོད་སྐོར་བརྗོད་དེ། དེ་དག་ནང་ཡུལ་སྐོར་སྤྲོ་འཆམ་པ་འོང་ཐབས་དང་དྲིལ་བསྒྲགས་བྱེད་བཞིན་ཡོད་པ་རེད་གདའ། ཡང་དེ་དང་གཅིག་མཚུངས་ཀྱི་བྱ་ཐབས་བོད་ནང་ལ་ཡང་སྤེལ་བཞིན་ཡོད་པ་དཔེར་ན་རྒྱ་ནག་གཞུང་གི་དཔོན་རིགས་ཚོས་བླ་རུང་སྒར་དང་བོད་ཀྱི་རྒྱལ་ས་ལྷ་ས་ལ་ཡོད་པའི་ཇོ་ཁང་ནང་བོད་མི་གནས་མཇལ་ཕེབས་མི་ཚོ་ལས་རྒྱ་མི་ཡུལ་སྐོར་སྤྲོ་འཆམ་པ་གཏོང་རྒྱུ་ལ་དགའ་མོས་ཆེ་བ་བྱས་ནས། བོད་མིའི་ཆོས་དད་རང་དབང་རྩིས་མེད་རྡོག་རོལ་གཏོང་བཞིན་ཡོད་པ་དང་ད་ཆ་ལྷ་སའི་ཇོ་ཁང་ལ། གནས་མཇལ་འགྲོ་མི་བོད་མི་དང་ཡུལ་སྐོར་སྤྲོ་འཆམ་པ་བསྐྱོད་རྒྱུའི་དུས་ཚོད་ཁག་བགོས་བྱས་ནས་ཕལ་ཆེ་བ་རྒྱ་མི་ཡིན་པའི་ཡུལ་སྐོར་སྤྲོ་འཆམ་པ་ཚོ་ཇོ་ཁང་ནང་བསྐྱོད་རྒྱུའི་དུས་ཚོད་རིང་དུ་གཏོང་བ་དང་བོད་མི་གནས་མཇལ་བ་ཚོའི་དུས་ཚོད་ཐུང་དུ་བཏང་ཡོད་པ་དེས་བོད་མིའི་སྤྱི་ཚོགས་ལ་ཤུགས་རྐྱེན་ཐེབས་བཞིན་ཡོད་པ་དང་བོད་ཀྱི་རྩ་ཆེའི་གནས་དེ་དག་ལ་ཡང་གཏོར་སྐྱོན་ཆེན་པོ་བཟོ་བཞིན་ཡོད་པ་ཟེར་གདའ། ཡང་དེ་མ་ཚད་ཡུལ་སྐོར་སྤྲོ་འཆམ་པ་ཚོ་འགྲོ་ས་མཛེས་སྡུག་ལྡན་པའི་གནས་ཆེན་དེ་དག་དྲིལ་བསྒྲགས་ཀྱི་ལས་དོན་ཁྲོད་རྒྱ་ནག་གཞུང་གིས་བོད་མི་རྣམས་རྒྱ་མི་རིགས་ལ་བསྒྱུར་ཐབས་བྱེད་མུས་ཡིན་པ་དང་བོད་ཀྱི་ཆོས་དང་རིག་གཞུང་སྲོལ་རྒྱུན་སྲོལ་ཁག་དང་གནས་ཆེན་ཁག་ཡུལ་སྐོར་སྤྲོ་འཆམ་པ་འགུག་ཐབས་ཀྱི་ལག་ཆ་ལ་འགྱུར་ཉེན་ཡོད་པའི་གནས་ཚུལ་སྤེལ་གདའ། ཡང་མཁས་བཙུན་བཟང་གསུམ་ལྡན་པའི་སེར་བྱེས་ཏྲེ་ཧོ་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་དགོངས་པ་རྫོགས་ཏེ་ཉིན་བཞི་རིང་ཐུགས་དམ་བཞུགས་ནས་ཐུགས་དམ་གྲོལ་བའི་རྗེས་སུ་སྐུ་གདུང་ཞུགས་འབུལ་གནང་རྒྱུ་ཡིན་པ་རེད་གདའ། དེའང་ཟླ་འདིའི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་ཞོགས་པ་ཆུ་ཚོད་བདུན་དང་སྐར་མ་ལྔ་བཅུ་ང་ལྔ་ཙམ་གྱི་ཐོག་ལ་སེར་བྱེས་མཁས་སྙན་གྲྭ་ཚང་གི་ཏྲེ་ཧོར་ཁམས་ཚན་གྱི་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་སུ་སྙིང་གི་སྙུང་གཞི་ཕྲན་བུ་ཙམ་ལས་སྙུང་གཞི་ལྗིད་པོ་དེ་འདྲ་གང་ཡང་མེད་པར་དགུང་ལོ་ལྔ་བཅུ་ང་གསུམ་པའི་དུས་མེ་སོར་ཨེ་པོ་ལོ་སྨན་ཁང་དུ་དགོངས་པ་རྫོགས་རྗེས་སྐུ་གདུང་རང་ཤག་དུ་གདན་འདྲེན་ཞུས་ཏེ་ཉིན་བཞི་རིང་ཐུགས་དམ་བཞུགས་པའི་རྗེས་སུ། ད་རེས་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་ཕྱི་དྲོ་ཆུ་ཚོད་ལྔ་དང་སྐར་མ་བཅོ་ལྔ་ཙམ་གྱི་ཐོག་ལ་ཐུགས་དམ་གྲོལ་ནས་འདིའི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་ཞོགས་པ་སྐུ་གདུང་ཞུགས་འབུལ་གནང་རྒྱུ་ཡིན་པ་རེད་གདའ། ལགས་རྒན་དམ་པ་ཁོང་ནི་དགུང་ལོ་ཆེན་པོ་དེ་ཙམ་མིན་དུས་དགོངས་པ་རྫོགས་པ་དེ་ནི་བསྟན་པ་སྤྱི་དང་བྱེ་བྲག་ལ་གྱོང་གུན་ཆེན་པོ་ཡིན་པ་ཁོང་དང།

གཤིས་ཀ་ཡག་པོ་ཞིག་ཡོད་རེད་བོད་རྒྱ་ཡག་པོ་གཤིས་ཀ་འཇམ་པོ། སེར་བྱེས་ཏྲེ་ཧོར་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་ནི་བོད་མདོ་ཁམས་ཏྲེ་ཧོར་དར་རྒྱས་ཆུ་ས་གྲོང་ཚོའི་ནང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་ལོར་སྐུ་འཁྲུངས་ནས་སྐུ་ན་ཆུང་དུས་བཀྲ་ཤིས་དར་རྒྱས་དགོན་དུ་ཆོས་ཞུགས་ཀྱིས་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གནས་ཁག་ལ་སྦྱོང་པ་གནང་ཞིང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོ་ལ་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ་སེར་བྱེས་མཁས་སྙན་གྲྭ་ཚང་ནང་ཆོས་ཞུགས་ཀྱིས་གྲྭ་ཚང་གི་མཁན་ཟུར་རྒན་བློ་བཟང་དཔལ་ལྡན་མཆོག་གིས་གཙོས་པའི་དགེ་བའི་བཤེས་གཉེན་དུ་མ་བསྟེན་གནང་སྟེ་གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གནང་ཞིང་ཞོར་དུ་གཞན་ལ་དཔེ་ཁྲིད་གནང་བ་དང་གྲྭ་ཚང་གི་ཐུགས་འགན་འདྲ་མིན་བཞེས་པ་མ་ཚད་སྤྱི་ལོ་ཉིས་སྟོང་ལྔ་ལོ་ལ་ཁོང་དགེ་ལུགས་རྒྱུགས་སྤྲོད་གནང་སྐབས་དགེ་བཤེས་ལྷ་རམས་པ་ཨང་དང་པོའི་དང་པོ་ཡི་མཚན་གནས་བཞེས་གནང་ཡོད་པ་རེད་གདའ། ད་ལྟའི་རྒན་སེར་བྱེས་མཁས་སྙན་གྲྭ་ཚང་ལ་ཕྱི་སྒོ་ལ་བཞུགས་ནས།

གི་དམིགས་བསལ་གསར་འགྱུར་ནང་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ལ་དྭགས་ས་གནས་སུ་གནས་སྡོད་བོད་མི་ཚོ་ལ་ངེས་པར་དུ་བོད་ཡིག་སློབ་སྦྱོང་ཡག་པོ་བྱེད་དགོས་པ་གལ་ཆེ་ཡིན་པའི་སྐོར་སུ་བཀའ་སློབ་གནང་བའི་སྐོར་ཨ་སྒྲོག་གིས་གནས་ཚུལ་སྙན་སྒྲོན་ཞུས་པ་གསན་རོགས། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཞབས་སོར་ག་དུས་འཁོད་པ་ཡིན་ན་ཡང། ས་གནས་དེ་ལ་གནས་སྡོད་བྱེད་བཞིན་ཡོད་པའི་བོད་མི་རྣམས་ལ་ལོགས་སུ་བཀའ་སློབ་སྩལ་སྲོལ་ཡོད་པ་བཞིན།

ད་བོད་པའི་སྐད་ཡིག་དེ་སྔ་ཡོད་བསྡད་པའི་བཀའ་འགྱུར་བསྟན་འགྱུར་ནང་གི་སྐད་ཡིག་དེ་མ་འདངས་བྱས་ཀྱི་ད་དེ་རིང་ཁ་སང་ཚན་རིག་གི་སྐོར་ལ་ཡང་ཨ་ནི་མིང་ཚིག་གསར་བ་དེ་འདྲ་ཡོང་གི་ཡོད་རེད་དེ་ཚོའི་གྲས་ང་རང་ཚོས་ཡང་སྣོན་སྤེལ་རྒྱག་གི་རྒྱག་གི་བྱས་ནས་བྱེད་ཀྱི་ཡིན་ན་ཨ་ནི་ཕན་ཐོགས་ཡོང་གི་རེད། ཨ་ནི་མདོ་དོན་སྙིང་པོ་ང་རང་ཚོ་བོད་པ་ཅེས་དངོས་གནས་དྲང་གནས་ཀྱི

ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ནང་ཆོས་དང་འབྲེལ་བའི་ཀྱི་བཀའ་སློབ་སྩལ་བའི་ཀྱི་སྐབས་སུ། བོད་ཀྱི་ནང་ཆོས་ལ་ཡིད་ཆེས་བྱེད་པ་ཙམ་ཞིག་མ་ཡིན་པར། རིགས་པའི་དཔྱད་པ་བྱས་ནས་ངེས་པ་རྙེད་ཐུབ་ཀྱི་ཡོད་སྐོར་དང། ནུབ་ཕྱོགས་ཀྱི་ཚན་རིག་པ་ཚོས་ཀྱིས་ཀྱང་དེ་ལ་དོ་སྣང་ཆེན་པོ་ཞིག་གནང་གི་ཡོད་པ་བཅས་སོགས་བཀའ་སློབ་སྩལ་གནང་ཡོད་པ་རེད།

ཨེ་ནི་ད། དཔྱད་པ་བྱས་ནས་གྲུབ་དོན་དེ་རྒྱུད་ལ་སྦྱར་ན། ཨེ་ནི་རྒྱུད་མ་ཞི་བ་དེ་ཞི་བ། མ་དུལ་བ་དེ་དུལ་བ་དེ་འདྲའི་གཅིག་གིས། ཨེ་ནི་སྙིང་པོ་འདི་དཔེ་སེམས་རྒྱུད་བཟང་པོ་ཅིག་ཡོང་ཡ། ཨེ་ནི་ལྟ་བའི་ཐོག་ནས།

སྤྱིར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དུས་རྟག་ཏུ་བོད་མི་ཚོ་དང་ལྷག་པར་དུ་བོད་པའི་གཞོན་སྐྱེས་རྣམས་ལ་བཀའ་སློབ་བཀའ་དྲིན་སྩལ་བའི་སྐབས་སུ་བོད་པའི་སྐད་ཡིག་གལ་གནད་ཆེན་པོ་ཡིན་པ་ཡང་ནས་ཡང་དུ་གསུང་གི་ཡོད་པ་རེད། ཅེས་དེ་རིང་དམིགས་བསལ་གསར་འགྱུར་དུ་ཞུ་སྒྲིག་དང་སྙན་སྒྲོན་འོག་མ་བསྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

ཁྲིམས་དོན་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས། སྐབས་བཅུ་བཞི་པའི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བས་གསང་ཉུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་བསྐྱར་བཅོས་ཟེར་བའི་ལེའུ་དྲུག་ཅན་གྱི་ཁྲིམས་ཡིག་ཅིག་གཏན་འབེབས་ཀྱིས་ཉེ་ལམ་སྤྱི་ཟླ་བདུན་པ་ཤར་མ་ཐག་ཏུ་དངོས་སུ་ལག་བསྟར་བྱས་འདུག་པས་ན། རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ཆེད་དུ་གསང་ཉུལ་གྱི་བྱ་སྤྱོད་ལ་དོགས་ཟོན་དང་བཀག་འགོག་ཆད་གཅོད་བྱེད་རྒྱུ་ཡིན་པ་བསྒྲགས་འདུག།

ད་བར་རྒྱལ་ཁབ་བདེ་འཇགས་ཁྲིམས་ཡིག་ཟེར་བའི་མིང་ཐོག་ནས་བོད་མི་མང་པོ་གང་བྱུང་འཛིན་བཟུང་བྱས་ཡོད་པ་འགྲེལ་བརྗོད་གནང་བྱུང། ང་ལྟར་གྱི་ཁྲིམས་བསྐྱར་ཞིབ་བྱས་པ་དེ་ད་ལྟ་ང་ཚོར་ལྟ་ས་མང་པོ་ཅིག་འདུག་ལྟ་ས་མང་པོ་ཅིག་འདུག་ཡིན་ནའི་ལྟ་ས་གཅིག་ཡོད་པ་དེ་དེ་གི་རྒྱལ་ཁབ་བདེ་འཇགས་ལས་ཁུངས་གོ་ཨན་ལབ་ཏོ་ཁོང་ཚོས་གི་དབང་ཚད་དེ་ཤུགས་ཆེར་བཏང། ལྷག་པར་དུ་ད་བོད་ནང་བྱ་བྱ་བའི་ནས་རྒྱལ་ཁབ་གི་བདེ་འཇགས་ལ་གནོད་སྐྱེལ་གི་ཟེར་ཡ་དེ་དེ་མིང་འོག་ལ་ད་ཝི་ཧའི་གོ་ཅ་ཨན་ཆོན་བར་ལབ་ཏོ་དེ་མིང་འོག་ལ་ད་ཁོང་ཚོས་གི་བོད་མི་འཇུ་བཟུང་བྱས་ཡ་དེ་མང་པོ་ཅིག་ཁྲིམས་དེ་གཏན་ནས་ཕྱེ་བར་བར། ད་དེ་རྒྱ་ནག་ལ་སྐྱོན་བརྗོད་བྱས་ཨ་ཁོ་ཚོ་ལོ་བདུན་ཕྱིན་ན། ཁའུ་རྟ་བཙུད་ལགས་ཁྲི་ཨ་འབའ་ནར་ནས་སྟོན་ཆོག་ཆོག་ཁོ་རང་དགོས་དགོས་ན་བསླུ་ཡ། དེ་ཡང་ཉིས་སྟོང་ཉི་ཤུ་ལོར་མདོ་ཁམས་འབྲི་རུ་རྫོང་ནས་ཡིན་པའི་བསྟན་འཛིན་ཐར་པ་ལགས་དང་ཁོང་གི་སྤུན་མཆེད་ལྷ་མོ་ལགས་རྣམ་གཉིས་ཀྱིས་རྒྱ་གར་ལ་དངུལ་བཏང་བའི་ཉེས་མིང་འོག་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཏེ་ལྷ་མོ་ལགས་བཙོན་ཁང་དུ་ཉེས་རྡུང་ཚབས་ཆེན་བཏང་བའི་རྐྱེན་གྱིས་འདས་གྲོངས་སུ་གྱུར་ཡོད་པ་དང། ཡང་སྔར་ལོ་བོད་མགོ་ལོག་གསེར་རྟ་ནས་ཡིན་པའི་རྩོམ་པ་པོ་གངས་སྐྱེས་སྒྲུབ་པ་སྐྱབས་ལགས་དང། སྒམ་པོ་ཡུས་ཧྲུའུ་བསམ་འགྲུབ་བསོད་ནམས། སྒང་ཚེ་རིང་སྒྲོལ་མ་བཅས་མི་ལྔ་དང། བྲག་མགོ་ནས་ཡིན་པའི་པད་མ་རིན་ཆེན་བཅས་ཁྱོན་བོད་མི་དྲུག་ལ་རྒྱལ་ཁབ་ཁ་བྲལ་གྱི་ངན་སྐུལ་དང་རྒྱལ་ཁབ་བདེ་འཇགས་ལ་གནོད་སྐྱོན་བཏང་བའི་ཉེས་མིང་འོག་ལོ་བཞི་ནས་བཅུ་བཞི་བར་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད། སྤྱིར་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་ལོ་མཇུག་ཏུ་གསང་མྱུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་ཟེར་བ་དེ་ཐོག་མར་གཏན་འབེབས་བྱས་འདུག། འདི་ནི་ཞིན་ཅིན་ཕིང་གི་སྲིད་འཛིན་ལས་ཡུན་དང་པོའི་སྐབས་སུ་ཡིན་ཞིང། དེ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་དྲུག་ཉིན་གསང་མྱུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་ཟེར་བ་དེ་ཐོག་མར་བསྐྱར་བཅོས་བྱས་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཁྲིམས་དོན་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྨྲ་བརྗོད་རང་དབང་དང་འབྲེལ་བའི་ཁྲིམས་ཡིག་དེ་དག་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་ཡོངས་སུ་འགལ་ཡོད། དཔེར་ན་བོད་ནང་བོད་མི་ཞིག་གིས་སྐད་ཡིག་གི་རང་དབང་མེད་པའི་སྐོར་ཕྱི་རྒྱལ་ཁག་ཏུ་འགྲེལ་བརྗོད་བྱས་པ་ཡིན་ན། ཁ་བྲལ་བ་སོགས་ཀྱི་ཉེས་མིང་འོག་འཛིན་བཟུང་བྱེད་ཀྱི་ཡོད་པ་མ་ཟད་རྒྱ་གཞུང་གི་ཁྲིམས་ཡིག་ཁག་ཅིག་ནི་གོ་གཉིས་ཆོད་ཡིན་པ་འགྲེལ་བརྗོད་གནང་གི་འདུག། སྤྱིར་བཏང་ནས་རྒྱ་ནག་གི་ཚིག་དང་རྒྱ་ནག་རྒྱ་ནག་གི་ཐ་སྙད་དེ་ཚོ་དཔེ་ཨིན་ཇིའི་ཐོག་ནས་ཞུ་ན vague ཡོད་རེད་ད་གོ་དོན་གསལ་པོ་ཅིག་ཡོད་མ་རེད་ད་ཚིག་དེ་འདི་ལ་བེད་སྤྱོད་བཏང་ནའང་འགྲིག་རེད་ཕར་ལ་བེད་སྤྱོད་བཏང་ནའང་འགྲིག་རེད་ད་ཚིག་དེ་ཏག་ཏག་བདེ་མི་འདུག་ཁྲིམས་དང་འགལ་བཞག་ལབ་ནས་ཏག་ཏག་མ་འགྲིག་གི་རོ་བྱས་ར་ཡང་ཁྲིམས་ལ་ཏག་ཏག་འགལ་མེད་གྱི་རོ་ད་ཅིག་ག་འདྲ་ལབ་རེད་ད་ཐ་སྙད་དེ་ཚོ་དཔེ vague བྱས་གོ་དོན་གསལ་པོ་ཞེ་དྲག་ཡོད་མ་རེད། གཞི་རྩའི་ཆ་ནས་རྒྱ་ནག་གཞུང་གིས་རྩ་ཁྲིམས་ནང་གྲངས་ཉུང་མི་རིགས་ཚོར་སོ་སོའི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་བྱེད་རྒྱུའི་ཐོབ་ཐང་ཡོད་པ་བརྗོད་ཀྱི་ཡོད་ཀྱང་དོན་དངོས་ཐོག་བོད་མིའི་སྐད་ཡིག་སྲུང་སྐྱོབ་བ་དང་ཁོར་ཡུག་ལས་འགུལ་བ་སོགས་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་རེད། དཔེར་ན་བོད་མིའི་སྐད་ཡིག་སྲུང་སྐྱོབ་ལས་འགུལ་བ་བཀྲ་ཤིས་དབང་ཕྱུག་ལགས་མི་ལོ་ལྔ་ཡི་བཙོན་འཇུག་ཁྲིམས་ཐག་བཅད་དེ་ཀློད་གྲོལ་བཏང་ཡོད་པ་དང། ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་ཨ་ཉ་སེང་གྲགས་ལ་ལོ་བདུན་གྱི་བཙོན་འཇུག་ཁྲིམས་ཐག་བཅད་དེ་ད་དུང་མུ་མཐུད་བཙོན་འཇུག་ཉེས་ཆད་འཁུར་མུས་ཡིན་པ་རེད། ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་དངོས་སུ་ལག་བསྟར་བྱས་པའི་གསང་མྱུལ་ལ་ངོ་རྒོལ་ཟེར་བའི་བཅའ་ཁྲིམས་དེའི་ནང་གསར་དུ་བཟོ་བཅོས་བརྒྱབ་པའི་ནང་དོན་ཞིག་ནི་རྒྱལ་ཁབ་ཀྱི་ལས་ཁུངས་དང། གསང་དོན་དང་འབྲེལ་བ་ཡོད་པའི་སྡེ་ཚན་སོགས་ལ་དམིགས་ཏེ་དྲ་རྒྱའི་ཐོག་ནས་ཚུར་རྒོལ་བྱས་པ་སོགས་ཀྱི་བྱ་སྤྱོད་རྣམས་ནི་གསང་མྱུལ་གྱི་བྱ་སྤྱོད་ཡིན་པ་ངོས་འཛིན་བྱས་འདུག། ད་ཆ་འཕྲིན་དང་གློག་འཕྲིན་དེ་འདྲའི་ཐོག་ཡང་ལྷག་པར་དུ་དྲ་རྒྱའི་ཐོག་ལ་དེ་སྔོན་ལ་ཉིས་སྟོང་བཅུ་བཞི་དེའི་ནང་ཡོད་མ་རེད་བ་དེ་སྣོན་ཁ་བརྒྱབ་ཤག་དྲ་རྒྱའི་ཐོག་ལ་བོད་མི་ཡིན་ནའང་རེད་བོད་ཕྱི་ནང་གི་བོད་མི་ཡིན་ནའང་རེད་དེ་དམ་དྲག་ཤུགས་ཆེར་ཕྱིན་ཡོད་རེད། ཡང་རྒྱ་ནག་གཞུང་གིས་གསང་མྱུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་ཟེར་བ་དེ་ཡི་ལེའུ་དང་པོའི་དོན་ཚན་གཉིས་པའི་ནང། གསང་མྱུལ་ལ་འགོག་རྒོལ་བྱས་པའི་ལས་དོན་སྤེལ་སྐབས་རྒྱ་ནག་དབུས་གཞུང་གིས་གཅིག་གྱུར་མགོ་ཁྲིད་རྒྱུན་འཁྱོངས་བྱེད་དགོས་ཚུལ་དང། ཡོངས་བསྒྲགས་ལས་དོན་དང་གསང་བའི་ལས་དོན་ཕན་ཚུན་ཟུང་འབྲེལ་བྱེད་དགོས་པ་སོགས་འཁོད་འདུག། གཞན་ཡང་རྒྱ་ནག་གཞུང་གིས་གསང་མྱུལ་ལ་ངོ་རྒོལ་བཅའ་ཁྲིམས་ཟེར་བ་དེ་ཁ་སྔོན་དངོས་སུ་ལག་བསྟར་མ་བྱས་གོང་ཆབ་མདོ་དང་ལྷ་ས། གཞིས་ཀ་རྩེ་སོགས་བོད་ཀྱི་གྲོང་ཁྱེར་ཆེ་ཁག་ནང་ཁྱབ་བསྒྲགས་བྱས་འདུག་དཔེར་ན། སྟོད་ལུང་བདེ་ཆེན་རྫོང་ཁུལ་དུ་ཁྲིམས་ཡིག་དེ་དང་འབྲེལ་བའི་དྲིལ་བསྒྲགས་ཡིག་ཆ་དྲུག་སྟོང་ལྷག་ཙམ་སྤྲད་པ་དང་སློབ་གསོ་ཐོབ་པའི་མི་གྲངས་ལྔ་སྟོང་ལྷག་ཟིན་ཡོད་པ་རྒྱ་ནག་གཞུང་གིས་སྤྱི་བསྒྲགས་བྱས། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་མཚོ་སྔོན་གྱི་མཚོ་ལྷོ་ཁུལ། གསེར་ཆེན་རྫོང། མཚོ་སྔོན་པོའི་འགྲམ་གྱི་ཅང་ཤེས་ཁུག། གྲོང་རྡལ་རྨོག་རུ་སྡེ་བའི་བུད་མེད་ཁ་ཤས་ནས་དེང་སྐབས་མཚོ་སྔོན་པོའི་འགྲམ་དུ་ཡུལ་སྐོར་སྤྲོ་འཆམ་པ་ཡོང་མི་མང་པོའི་དུས་ཚིགས་འདི་ལ་དམིགས་ནས་རྟ་ཞོན་རོལ་རྩེད་བྱ་འགུལ་དང་ཚོང་རྫས་ཙག་ཙིག་རེ་བཙོངས་ནས་འཚོ་བའི་ཁ་གསབ་འཚོལ་སྐབས་ས་གནས་ཉེན་རྟོག་པས་དེ་ནི་ཁྲིམས་འགལ་ཡིན་ཚུལ་གྱིས་བུད་མེད་ཁ་ཤས་འཛིན་བཟུང་བཀག་ཉར་བྱས་ཡོད་པའི་གནས་ཚུལ་ཐོན་གདའ། དེའང་དེང་སྐབས་མདོ་སྨད་མཚོ་སྔོན་པོའི་འགྲམ་དུ་ཡུལ་སྐོར་སྤྲོ་འཆམ་པ་མང་པོ་དབྱར་ཁའི་དུས་ཚིགས་ལ་ཁེལ་ཡོད་པས་གསེར་ཆེན་རྫོང་ཅང་ཤེས་ཁུག་གྲོང་རྡལ་རྨོག་རི་སྡེ་བའི་བུ་མོ་ཁ་ཤས་ཀྱིས་མི་མང་འདུ་འཛོམས་ཀྱི་དུས་སྐབས་འདི་དང་སྟབས་བསྟུན་ནས་ཚོང་རྫས་ཙག་ཙིག་རེ་བཙོངས་ཏེ། འཚོ་བའི་ཁ་སྣོན་རེ་འཚོལ་སྐབས་ས་གནས་ཉེན་རྟོག་པས་དེ་ནི་ཁྲིམས་འགལ་ཡིན་ཚུལ་གྱིས་ན་གཞོན་ཁག་ཅིག་གི་རླངས་འཁོར་ནང་ཚོང་རྫས་བཞག་པ་གཞུང་བཞེས་གཏོང་རྩིས་སྐབས་ས་གནས་ཡུལ་མི་དང་ཉེན་རྟོག་པའི་བར་ཁ་རྩོད་ཤོར་བའི་སྐོར་གྱི་བརྙན་ཐུང་ཞིག་སྤྱི་ཚོགས་དྲ་ལམ་ཁག་ཏུ་ཁྱབ་ཡོད་པ་དང་གང་ལྟར་ཕན་ཚུན་བར་དུས་ཡུན་གང་འཚམ་ཁ་རྩོད་བྱས་པའི་རྗེས་སུ། དེ་ཐོག་རླངས་འཁོར་དུ་སྒོ་རྡུང་མཁན་ན་གཞོན་དེ་དང་གཞན་བྱིས་པ་ཞིག་པང་ལ་བཟུང་བའི་ན་གཞོན་ཞིག་ཉེན་རྟོག་པའི་རླངས་འཁོར་ལ་བཅུག་ནས་འགྲོ་སྐབས་བུད་མེད་རྒན་མོ་ཞིག་རླངས་འཁོར་འོག་ཏུ་འཛུལ་བ་དེས། ངའི་བུ་གཅིག་པུ་འཛིན་བཟུང་བྱས་སོང་ཞེས་ངུ་འབོད་བྱེད་བཞིན་ཡོད་པ་རིག་རྒྱུ་ཡོད་པ་རེད་གདའ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཨ་རིའི་ནོར་སྲིད་ལས་ཁུངས་ཀྱི་དཔོན་རིགས་ནས

ད་ཁོ་བཙོན་ཁང་ན་ཡོད་དུས་ཁོ་ནམ་རྒྱུན་བྱས་དང་བྱེད་བཞིན་པ་རེད་དེ་ནས་ཁོ་མཚོ་སྔོན་ཞིང་ཆེན་མཐོ་རིམ་ཁྲིམས་ཁང་ཨ་ཤི་ཡ་རེད་དེ་ནས་མཚོ་སྔོན་ཞིང་ཆེན་མཐོ་རིམ་ཁྲིམས་ཁང་ཁོ་རང་གི་ཡང་ཤར་ཁེ་རིང་འདི་འདྲ་སྒྲོག་འདུག་ངས་ད་ཆ་ན་ནག་ནང་རི་ཁུལ་ངའི་བཀོད་ཐེ་ཐ་ན་ཁོ་རང་གི་ཆེས་མཐོ་དམངས་ཁྲིམས་ཁང་ཨ་སོང་བས་ཡོད་ད་ཆའི་མཚོ་སྔོན་ཞིང་ཆེན་གྱི་བཅད་ཁྲ་འདི་འདོག་ཁྲི་འདི་བཟས་དེ་འདྲ་གི་ཡང་ཤི་བྱས་དང་བྱེད་བཞིན་པ་ངས་གོ་སོང།

ཨ་ཉག་སེང་གྲགས་ཡིན་ན་མི་མང་ཚང་མ་གི་དགའ་བོ་བྱེད་ས་དང་ཨ་ནི་ཁོ་རང་གི་ཁ་གཏད་ལངས་ས་དེ་ས་གནས་གི་གཞུང་དང་ས་གནས་གི་ལྐོག་ཟ་རུལ་སུངས་བྱ་ཉན་གི་དཔོན་པོ་འདི་ཚོ་ལ་ཁ་གཏད་ལངས་བྱས་ཨ་ནི་ས་གནས་འབྲོག་པ་འབུམ་མང་མང་ཚོ་ལ་ཁྲིམས་གི་གོ་རྟོགས་སྤེལ་བ་དང་མཉམ་དུ་ལ་ཁོ་རང་གི་གང་ཐུབ་ཐུབ་ཅིག་ས་གནས་གི་ནང་ལོག་ནས་ལྐོག་ཟ་རུལ་སུངས་མེད་པ་བཟོ་བའི་གི་ཐབས་ཤེས་དང་ཡུལ་མི་འདི་འདྲ་བ་ཅིག་ལ་བྱ། ཁྲིམས་རྩོད་པ་གི་ལ་བ་བྱེད་པ་ཡིན་ན་གཙོ་བོ་དེ་ས་གནས་མི་མང་ཁོ་ལ་རྒྱབ་སྐྱོར་ཡོད་པ་དང་མཉམ་དུ་ལ་ཨ་ནི་ས་གནས། དཔོན་པོ་འདི་ཚོ་ལ། སྐྱོན་འཛུགས་བྱེད་དུས་ཙམ་པ་ལ་ཁོང་ཚོ་མ་དགའ་བྱས་ནས་ང་ཚོའི་དབྱིན་ཇིའི་ནང་ལ retaliation ལབ་ཀྱི་རེད་དགྲ་ཤ་ལེན་ཡག་ཆེད་དུ་ཁོ་བཙོན་ཁང་ནང་བཅུག་བྱས་ནས་ས་འདི་གཞུང་དང་ཉེན་རྟོག་པ་གི་ཁོ་ལ་སྐྱོན་འཛུགས་འདྲ་བོ་འདྲ་མི་འདྲ་བྱེད་ཀྱི་འདུག། མཚོ་སྔོན་ཞིང་ཆེན་མགོ་ལོག་བོད་རིགས་རང་སྐྱོང་ཁུལ་དགའ་བདེ་རྫོང་རྐྱང་ཆེ་ཡུལ་ཚོ་ནས་ཡིན་པའི་ཨ་ཉག་སེང་གྲགས་ལགས་ཀྱིས་ས་གནས་འབྲོག་པ་མང་ཚོགས་ཀྱི་སྣེ་ཁྲིད་དེ་ས་གནས་གཞུང་གི་ལྐོག་ཟ་རུལ་སུངས་དང་ཁོར་ཡུག་གཏོར་བརླག་བྱས་པའི་བྱ་སྤྱོད་ཐེར་འདོན་བྱས་པར་བརྟེན་ནས

ལེ་ཚན་དུ་ཕྱོགས་སྒྲིག་གིས་སྙན་སྒྲོན་བྱེད་མི་ང་བསོད་ནམས་ལྷ་མོ་ཡིན། ཅིང་ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ཌི་སི་རུ་རྟེན་གཞི་བཅས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཕྲན་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་བ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་ང་ཚོའི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།